དེ་བཞིན་གཤེགས་པ་འབྱུང་བ་དང། དད་དང་མི་ལུས་ཐོབ་པ་དང། སངས་རྒྱས་འབྱུང་བ་དང་མ་དཀོན་པོ་ཡིན་ནོ། དེ་ནི་ང་དང། དེ་ནི་དད་པ་དང་ལྡན་པས། སངས་རྒྱས་ལ་དད་པ་དང་ལྡན་པས་མིའི་ལུས་རྟེན་ཐོབ་པ་དེའང་དེ་ནི་དཀོན་པོ་ཡིན་ནོ་ཟེར་ནོ། ལས་སླ་མོ་ཞིག་ལ་ཐོབ་ཅེས་མེད་དེ་ནོ་ཟེར་ནོ། ཡ། དད་དང་མི་ལུས་ཐོབ་པ་དང། དགེ་གོམས་རུང་བ་དེ་ལྟ་བུ། དཀོན་ནམ་ཞིག་ཐོབ་པར་དགེ་གོམས་རུང་བ་དེ་ནི་གལ་ཏེ་མི་ལ་སྐྱེས་ན་ཡང། དེ་ནི་དལ་བ་བརྒྱད་དང་འབྱོར་པ་བཅུ་ཚང་བའི་དེ་ནི་མིའི་ལུས་རྟེན་བཟང་པོ་ཟེར་ནོག་པ་དེ་ནི་ཆོས་བྱེད་ཅེས་དལ་པོ་ཡོད་འདེགས་མཁན། ཆོས་བྱེད་ཅེས་དེ་ནི་ཁོམ་པ། ལོངས་སྤྱོད་ཡོད་འདེགས་མཁན། འོ་དེ་ཟུག་ཞིག་ལ་ཟེར་ནོ་ཡ། དགེ་གོམས་རུང་བ་དེ་ལྟ་བུ་དཀོན་ན། མི་ལ་སྐྱེ་ཅེས་ཁོ་རང་པ་ཁག་པོ་ཡིན་ནོ་གལ་ཏེ་མི་ལ་སྐྱེས་ན་ཡང་དེ་ནི་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་རྣམ་པར་དག་པ། དེ་ནི་དགེ་བ་ལ་གོམས་དུ་རུང་བ་དེ་ལྟ་བུའི་མི་ལུས་ཐོབ་དེ། དེ་ནི་ཤིན་ཏུ་དཀོན་པོ་ཡིན་ནོ་ཟེར་རྒྱུ་དེ་ནོ། དེས་ན་ནི་དེ་ནི་ལྷག་པར་དུ་ཡང་དེ་ནི་དག་ས་ང་དང་ཅི་བྱེད་དེ་ནོག་ཟེར་ན་དེ་ནི། སྤྱོད་འཇུག་གི་ནང་ཁུལ་དེ་ནི་དོན་དག་པོ་ཞུའི་ནོག་པ་ཧ་ལས་སྤྱོད་འཇུག་ནང་ཁུལ་གཞུང་གི་དོན་དག་པོ་དེ་ནི། བྱང་ཆུབ་སེམས་པོ་ལ་གཉིས་ཡོད་ལ། བྱང་ཆུབ་སྨོན་པའི་སེམས་དང་བྱང་ཆུབ་འཇུག་པའི་སེམས། གཉིས། དེ་ལྟག་ལ་གསུངས་ཏེ་ནོག་པ་འགྲོ་བར་འདོད་དང་འགྲོ་བ་ཡི་བྱེ་བྲག་ཇི་ལྟར་ཤེས་པ་ལྟར་དེ་བཞིན་མཁས་པས་འདི་གཉིས་ཀྱི་བྱེ་བྲག་རིམ་བཞིན་ཤེས་པར་བྱ། འོ་དེ་ཅི་མོལ་དུ་བཀག་ཟེར་ན་ལྟག་ལ་དེ་ནི་ང་དང་འཇིག་རྟེན་ན་ཕྱོགས་གཅིག་ལ་འགྲོ་ན། འགྲོ་བར་འདོད་པའི་བསམ་པ་ཞིག་ཡོད་དགོས་ཏེ་ནོག་ཟེར་ནོ། ད་འགྲོ་བར་འདོད་པའི་བསམ་པ་ཡོད་པ་ཙམ་གྱིས་འགྲིག་གི་མ་ནོ། དེ་ནས་ལམ་ལ་དངོས་སུ་འཇུག། དེ་ནས་བྱ་བ་བྱས་དང་བྱེད་བཞིན་འགྲོ་ཐུབ་པ་ཞིག་དགོས་ཏེ་ནོག་ཟེར་ནོ། འོ་དེ་གཉིས་ཅིའི་དཔེ་ཡིན་ནོ་ཟེར་ན། དེ་ནི་འགྲོ་བར་འདོད་དང། སྨོན་པ་སེམས་བསྐྱེད་ཀྱི་དཔེ་སྦྱར་ཏེ་ནོག་པ། དེ་ནས་སངས་རྒྱས་ཀྱི་གོ་འཕང་སེམས་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པ་འགྲུབ་ཐུབ་པའི་སངས་རྒྱས་ཀྱི་གོ་འཕང་དེ་ཐོབ་ན་སྙམ་པའི་སེམས་ནང་ལ་སྨོན་པ། སྨོན་ལམ་ཤུགས་ཆེན་པོ་རྒྱབ་ཅེས་ལ་སྨོན་པ་སེམས་བསྐྱེད་ཞུ་ནོག་པ། འོ་དེ་འགྲོ་བར་འདོད་དང། ཡང་ན་སངས་རྒྱས་ཀྱི་གོ་འཕང་ལ་འགྲོ་བར་འདོད་པ་ཟེར་ན་འགྲིག་གི་ནོ། འགྲོ་བར་འདོད་དང། འགྲོ་བ་ཡི་བྱེ་བྲག་ད་ཅི་ཞུས་མཁན་ཙོགས་སེ་དེ་ནས། འགྲོ་བར་འདོད་པའི་བསམ་བློ་ཡོད་ན་ལས་ཀ་འགྲུབ་ཅེས་མ་ནོ་ད་རུང། སོང་སྟེ་གོམ་པ་བརྒྱབ་སྟེ་སོང་ནས་ཨ་ཀ་ལས་ཀ་ཚང་མ་བཅོ་དགོས་པ་ང་དང་ལས་ཅི་དང་ཅི་ཞིག་ཡོད་ན། འོ་དེ་ནི་ཨ་ཙོགས་དཔེར་ན་ཧ་ཊི་བཏང་མཁན་ཅིག་ན། སྔ་ཏོག་ལངས་ཏེ་ཆ་ཅེས་བསམ་བློ་ཡོད་ཀ་བསམ་བློ་ཡོད་དུ་བསམ་ན་ཨ་རུ་སོང་ཧ་ཊིའི་སྒོ་ཚང་མ་ཕྱེས་དེ་ཅ་ལག་ཚང་མ་ཁྲིག་ཁྲིག་བཙོང་རྫས་དང་དེ་ཚང་མ་བཅོས་སོང་ན་ཁོས་དེ་བཅའ་བ་བཀྲུས་ཏེ་བསྣོགས་པ། དེས་ན་བཙོ་སའི་དེ་ནས་འགྲོ་བར་འདོད་བཏང་ཟིན་སྨོན་པ་སེམས་བསྐྱེད་པ་ཙམ་གྱིས་ཕན་ན་མ་ནོ་སྨོན་པ་སེམས་བསྐྱེད་དེ་ནས་འཇུག་པ་སེམས་བསྐྱེད་བསྐྱེད་དེ་དེ་ནས་བྱང་ཆུབ་སེམས་དཔའི་སྤྱོད་པ་ཉམས་ལེན་ལ་ཚུལ་བཞིན་སློབ་ནས་དེ་ནས་ས་དང་ལམ་གྱི་གོ་འཕང་ཚང་མ་ཐོབ་བས་ནོ་ཟེར་ན་བ་ཡ་འོ་དེ་ཟུག་སངས་རྒྱས་ས་ལ་ཆ་བས་ནོ། སོང་བ་ས་ན་དེ་ཟུག་དེ་ནི་སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད་གཉིས། རྒྱུད་ལ་བསྐྱེད་དུ་རུང་བའི་ལུས་རྟེན་བཟང་པོ་ཐོབ་ཅེས་དེ་སང་དཀོན་པོ་ཡིན་ནོ་ཞེས་བསྟན་གྱི་འདུག་པ་དཀོན་ན་ནམ་ཞིག་ཐོབ་པར་འགྱུར། དེ་ལུས་རྟེན་བཟང་པོ་ཞིག་ནམ་ཞིག་ཐོབ་པར་འགྱུར། ད་ལན་ང་དང་ཚང་མ་དེ་ཟུག་ཅིག་བྱེད་ན་བྱེད་ཐུབ་ཅེས་ཡོད་མཁན་ནི་ལུས་རྟེན་བཟང་པོ་ཞིག་ཐོབ་དེ་ཡིན་ནོ་ཟེར། ད་རྟིང་ནས་ཐོབ་ཅེས་ཁག་པོ་ཡིན་ནོ། འོ་དེ་ཟུག་ཡིན་ཅེས་འདུག་ད་དེ་ནི། ནད་མེད་ཉི་མ་འདི་ལྟ་བུ་ཟས་བཅས་འཚེ་བ་མེད་ཀྱང་ནི་ཚེ་ནི་སྐད་ཅིག་བསླུ་བ་སྟེ་ལུས་ནི་ཐང་ཅིག་བརྙན་པོ་བཞིན། ད་དེ་ཟུག་ལུས་ཤིག་ཐོབ་པས་ཐོབ་དེ་ཡོད་པས་དེ་འདྲ་བའི་དེ་འདྲའི་ལུས་དེ་ལ་ནད་མེད་པ། ཉི་མ་འདི་ལྟ་བུ། ལུས་དེ་ལ་ནད་ན་ཚ་མེད་པ། ཉི་མ་འདི་ལྟ་བུ། ཉི་མ་དཔེ་བཞག་སྟེ་དཔེ་བོར་བསྟན་གྱི་འདུག་པ། འདི་ལྟ་བུ། ཟས་བཅས་འཚེ་བ་མེད་ཀྱང་ནི། དེ་ནས་ལུས་ལ་ནད་ན་ཚ་ཡང་མེད། ཟས་བཅས་རེ་འདི་དེ་ནི་ང་དང། བཟའ་རྒྱུ་འཐུང་རྒྱུ་ཚང་མ། ཏག་ཏག་ཏག་ཏག་ཡོད་མཁན། དེ་ནས་ཟས་བཅས་འཚེ་བ་མེད་ཀྱང། ལུས་ལ་ནད་ན་ཚས་དེ་ཟུག་འཚེ་བ་མེད་ཀྱང་ནི། ཡིན་ན་ཡང་ད་ཁོ་དེ་གཅིག་པོ་ཕན་ན་མ་ནོ་ཟེར་ནོ་ལུས་ལ་ནད་མེད་ན་ཡང་ཚེ་ནི་སྐད་ཅིག་བསླུ་བ་སྟེ། གནས་སྐབས་ནད་ན་ཚ་མེད་ན་ཡང་ཁོ་ང་དང་ཚེ་མི་ལོ་བརྒྱ་སྡད་ཅེས་ཡོད་ན་ད་ཉི་མ་རེ་རེ་བཞིན་དུ་ཚེ་འབྲིན་འབྲིན་འབྲིན་ཆ་ནོ་པོ་ཚེ་ཟད་ནི་ཟད། སོང་བ་ཙམ་ན་སྤྱིའི་ལུས་ལ་ནད་ན་ཚ་མེད་དེ་མོ་སྐྱིད་པོའི་སྐྱོན་སྡད་ན་ཡང་ནམ་ཞིག་ན་དེ་ཚེ་ཟད་དེ་ཤི་ཅེས་ཡིན་པ་དེ་ཐག་ཆོད་དེ་ཡིན་ནོ་ཟེར་ནོ་ང་དང་ཚང་མ་ཤི་ཅེས་ཡིན་པ་ཐག་ཆོད་དེ་ནོ་ཟེར། སུ་ནད་མེད་ང་ཐང་ཐང་ཡིན་ཟེར་མི་ནི་མི་ཤི་སྡད་སྐད་གཉིས་སུ་ཅི་ཡོང་ཐུབ་མ་ནོ་བ་ཟེར་རེ་ནོ། སོང་བས། ཚེ་ནི་སྐད་ཅིག་བསླུ་བ་སྟེ་ཚེ་སྐད་ཅིག་སྐད་ཅིག་འབྲིན་འབྲིན་འབྲིན་ཆ་ནོ་ཟེར་ནོ། ལུས་ནི་ཐང་ཅིག་བརྙན་པོ་བཞིན་ཟེར་དེ་ནི་ང་དང་ལུས་སོ། ཐང་ཅིག་བརྙན་པོ་ཟེར་ན་དེ་ནི་བརྙན་པོ་ཟེར་ན་གཡར་འཁྱོང་མཁན་ནི་ཅ་ལག་ཙོགས་ཟེར་ཡིན་ནོ་ཟེར་རེ་ནོ། ཡ། མི་གཞན་མའི་ས་ནས་དེ་ནི་ང་དང་ཅ་ལག་ཅིག་གཡར་ཏེ་འཁྱོངས་ན། དེའུ་ལ་རང་དབང་ཡོད་མེད་ག་དེ་ཅ་ལག་པོ་ནམ་ཞིག་ནི་ཁོ་བདག་པོ་མི་གཞན་མ་ཡིན་ནོ་གོ་ཁོ་ལོག་དེ་བཀྲེས་བཏང་དགོས་ཤེས་ནོ་མ་ནི་སོ་སོ་མཐའ་གཅིག་ཏུ་དབང་བྱེད་ཡོད་མེད་ག་འོ་དེ་ན་སོ་སོའི་ལུས་དེ་གཞན་ནི་ཅ་ལག་གཡར་ཏེ་འཁྱོང་བས་དེ་དང་གཅིག་པ་གཅིག་ཤང་ཡིན་ནོ་ཟེར་ནོ། ག་ཟུག་ཡིན་ནོ་ཟེར་ན་ད་ང་དང་དེ་ནི་ལུས་ལ་གཏན་དུ་དབང་བྱེད་ཅིག་ཡོད་མེད་ག་ནམ་ཞིག་ནི་ཚེ་ཟད་ཤི་དེ་ཆ་ཙ་ན་ལུས་དེ་དེ་ནི་བོར་ཏེ་ཆ་ཅེས་མ་ནི། ཁུར་ཏེ་ཆ་ཅེས་རང་དབང་ཡོད་མེད་དཀའ། འོ་དོད་གསུངས་པས་ལུས་ནི་ཐང་ཅིག་བརྙན་པོ་བཞིན་གསུངས་དེ་རང། དེ་ནས་ང་དང་དེ་དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོས། འདི་གསུངས་དེ་བ་ལག་ལེན་སོ་བདུན་མ་ན། ལུས་ཀྱི་མགྲོན་ཁང་རྣམ་ཤེས་མགྲོན་པོས་བོར་ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན་གསུངས་དེ་བག་པ། ལུས་ཀྱི་མགྲོན་ཁང་རྣམ་ཤེས་མགྲོན་པོས་བོར་གསུངས་དེ་བ་དེ་ང་དང་ལུས་པོ་དེ་དེ་ནས། བྲང་ས་དེ་ནི་མགྲོན་ཁང་ཚོགས་ཤིག་ཡིན་ནོ་ཟེར་དེ་རང། མགྲོན་པོ་འདུག་སའི་ཁང་པ་ཚོགས་ཤིག། རྣམ་ཤེས་དེ་མགྲོན་པོ་ཚོགས་ཞིག་ཡིན་ནོ་ཟེར་ནོ། མགྲོན་པོ་འདུག་སའི་ཁང་པ་ན་མགྲོན་པོ་ཡོང་ང་ནོ། ཡོང་ཁར་ཇི་ཚང་མ་ཟ། དེ་ཁོ་རང་དེ་ཅི་ཅོག་གི་དེ་བྱེད་པའི་ས་ན་འབའ་འཇིགས་ལོག་སྟེ་ཆ་ནམ་པ་ཚང་མ་དེ་ཁང་པ་ན་གཏན་དུ་འདུག་གི་མ་རག་པ། འོ་དེ་ཚོགས་སའི་ང་དང་རྒྱུད་ལ་ཡོད་མཁན་ནི་རྣམ་ཤེས། ཡང་ན་ང་དང་ཟེར་ན་འགྲིག་ག་ང་དང་རྣམ་ཤེས་པོ། དེ་ནས་ལུས་ཀྱི་ནང་ལ་མགྲོན་ཁང་ནང་ལ་སྡོད་མཁན་ཚོགས་ཞིག་ཡིན་ནོ། རྣམ་ཤེས་ནི་ཁོ་ཤི་སྟེ་ཆ་ཟ་ནི་ལུས་མགྲོན་ཁང་ཚོགས་པོ་བོར་ཏེ། དེ་ནི་རྣམ་ཤེས་ཁོ་རང་རྒྱུན་བསྐྱངས་ནས་སྐྱེ་བ་རྟིང་མ་ཆ་ཅེས་ཤིག་མ་ནི་ལུས་ཟུངས་མཉམ་པོ་ཆ་ཅེས་མེད་དེ་ཡིན་ནོ་ཟེར་ན་ཡག། འོ་དེ་ཟུག་གསུངས་ནས་འདུག་པ་ད་ལྟའི་ཆོས་ལུས་རྟེན་བཟང་པོ་ཡོད་པའི་དུས་ཚོད་དེ་ལ། དེ་ནི་ང་དང་བྱང་ཆུབ་ཀྱི་སེམས་སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད་ལ་ཙམ་ཐུབ་ཐུབ་ཅིག་དེ་ནི་བསམ་བློ་གཏང་ཅེས་མ་ཁག་ཅན་ཡིན་ནོ་ཟེར་མར་ལེ་ནོ། ལུས་ནད་ན་ཚ་མེད་མཁན་ཞིག་ཡིན་ན་ཁོ་གཏན་དུ་སྡོད་ཅེས་ལུས་ཅེས་ནི་སུ་ལའང་མེད་ཀ། ཟེར་དང། ཡ། འོ་འདི་ཟུག་གིས་དེ་ནས། ད་འདི་ནི་ཅི་འདུག་ཟེར་ན་བདག་གི་སྤྱོད་པ་འདི་འདྲས་ནི་མིའི་ལུས་ཀྱང་ཐོབ་མི་འགྱུར་མི་ལུས་ཐོབ་པར་མ་གྱུར་ན་སྡིག་པ་འབའ་ཞིག་དགེ་བ་མེད། ད་མི་ཚེ་འདི་ལ་དཔེ་བོར་ན་དེ་ནི་ལུས་རྟེན་བཟང་པོ་ཞིག་ཐོབ་དེ་ཡིན་ནོ། དེ་ཐོབ་པ་ཙམ་ཕར་མ་རུང་དེ་ནས་ང་དང་མི་ཚེ་འདིའི་ནང་ལ། ལུས་ངག་ཡིད་གསུམ་གྱི་སྤྱོད་པ་ཡ་ལས་མ་བཅོས་ན་ལས་སུ་ཚང་མ་ཡ་ལས་མ་བཅོས་ན། དེ་ནས་བདག་གི་སྤྱོད་པ་འདི་འདྲས་ནི། དེ་ང་དང་ལུས་ངག་ཡིད་གསུམ་གྱི་སྤྱོད་པ། སྤྱོད་ལམ་པོ་ལ་བལྟས་ན། མི་ལུས་མིའི་ལུས་ཀྱང་ཐོབ་མི་འགྱུར་ཟེར་སྐྱེ་བ་རྟིང་མ་མིའི་ལུས་ཐོབ་ཅེས་མི་འདུག་ཟེར་དོ་ན་མེད་ཅེས་ཅི་ནོ་ཟེར་ན། ང་དང་ཁ་ནས་འདི། དཔེ་ར་བཏང་ན་སྡིག་པ་བསགས་ཅེས་དཔེ་ར་རྐྱང། ལུས་ཀྱིས་བྱ་བ་ཞིག་ལས་ཤིག་བཅོ་ན་སྡིག་པ་བསགས་ཅེས་ལུས་ཀྱི་བྱ་བ་རྐྱང། སེམས་ནི་བསམ་བློ་བཏང་ཟ་ན་སྡིག་པ་བསགས་ཅེས་བསམ་བློ་ཀུན་སློང་ངན་པ་རྐྱང་དེ་ཟུག་བཏང་གི་འདུག་ཟེར་ནས་འོ་ཟེར་ར་ནོ། བདག་གི་ལུས་ངག་ཡིད་གསུམ་གྱི་སྤྱོད་པ་འདི་འདྲས་ནི་མིའི་ལུས་ཀྱང་ཐོབ་མི་འགྱུར། སྤྱོད་སྟངས་དེ་ལ་བལྟ་ན་སྐྱེ་བ་རྟིང་མ་མིའི་ལུས་ཐོབ་ཅེས་མི་འདུག་ཟེར་ར་ནོ་མིའི་ལུས་ཀྱང་ཐོབ་མི་འགྱུར། གལ་ཏེ་སྐྱེ་བ་རྟིང་མ་མི་ལུས་ཤིག་མ་ཐོབ་ན། མི་ལུས་ཐོབ་པར་མ་གྱུར་ན་སྡིག་པ་འབའ་ཞིག་དགེ་བ་མེད་ལ་མི་ལུས་བཟང་མིའི་ལུས་རྟེན་བཟང་པོ་ཞིག་མ་ཐོབ་ན། དེ་ནི་ངན་སོང་ཚོགས་ཤིག་ལ་སྐྱེས་ན། དེ་ནས་སྐྱེས་ནས་དེ་རྟེན་དེ་ལ་སྡིག་པ་འབའ་ཞིག་སྡིག་པ་རྐྱང་རྐྱང་བསགས་ཅེས་མ་ནི་དེ་ནས་དགེ་བ་སྒྲུབ་ཅེས་མ་ཁག་པོ་ཡིན་ནོ་ཟེར་དུ་ནོ་ཡ། མི་ལུས་ཐོབ་ན་སྡིག་པ་འབའ་ཞིག་གོ་བ་མེད། དཔེར་ན་དེ་ནི་ང་དང་རྟ་དང་རྡ་ས། ཤིང་ནགས་ནི་ཡོད་མཁན་ནི། དེ་ནས་སྟག་དང་གཟིག་དང་སེང་གེ་དང་དོམ་དང། ད་དེ་ནས་ཁོ་རང། སྲོག་ཆགས་སྲོག་ཆགས་རྐྱང་རྐྱང། བསད་ནས་ཟ་མཁན་ནས་རིགས་ཅི་འགག་པ་དེ་ནས་དུད་འགྲོ། ད་དེ་དུད་འགྲོ་ཟེར་མ། གི་གཟུགས་འདུག་སྟག་དང་དེ་ནས། སྐྱེས་པ་ནས་མ་ཤི་བར་དུ་གཞན་གྱི་སྲོག་རྐྱང་རྐྱང་གཅོད་དེ་སྡིག་པ་རྐྱང་རྐྱང་སྤྱོད་དེ་མ་ནི། ཟས་ཟ་བྱེད་ཤེས་མི་འདུག་ཧ། ཨོ་དེ་སྣ་ཚོགས་ཡིན་ནོ་བ་ད། མིའི་ལུས་ཀྱང་མི་ལུས་ཐོབ་པར་མ་གིན་སྡིག་པ་འབའ་ཞིག་བར་མེད།